གང་མེད་ས་ཡི་མི་མཐུན་ཕྱོགས་དེ་རྟོགས་དགོས། གང་མེད་ས་མི་མཐུན་ཕྱོགས་རྟོགས་ན་མི་མཐུན་ཕྱོགས་ལ་བརྟེན་པའི་ཀུན་མཁྱེན་རེ་རུ་མི་མཐུན་ཕྱོགས་གང་ག་ལོ་མཁྱེན་མཁན་གྱི་ཞག་འགྲོ། དེ་ནི་ཕྱི་རྒོལ་དེ་དཀའ་ལས་ཁག་པོ་འདུག་ཟེར་ལབ་པ་ཡིན་ད་རང་བློ་རུ་དེ་མོ་དགོས། ཅེས། མི་མཐུན་ཕྱོགས་མཐའ་དག་ལ་མེད་པ་རྟོགས་དགོས་ཀྱང་གང་མེད་ས་ཡི་མི་མཐུན་ཕྱོགས་རྟོགས་དགོས་ཀྱི་མ་རེད། དེ་ལ་ལྟོས་ཀྱང་མི་མཐུན་ཕྱོགས་མཐའ་དག་ལ་སྒྲུབ་མི་དགོས་པ་དང། ཐོག་མ་དེ་སྒྲུབ་རྟགས་གཉིས་ལ་བརྟེན་པར་གྲུབ་པའོ། རྟགས་མི་མཐུན་ཕྱོགས་ལ་མེད་པ་དེ་རྟོགས་པ་ལ། ལྡོག་ཁྱབ་གྲུབ་པ་ལ་རྟགས་མི་མཐུན་ཕྱོགས་མཐའ་དག་ལ། མེད་པ་དེ་མ་རྟོགས་ན་ལྡོག་ཁྱབ་གྲུབ་ཀྱི་མ་རེད་ཟེར་ནས་ག་རེ་ལ་སྦྱར་གི་ཟེར་ན་རྟགས་ཡང་དག་གི་ནང་ནས་སྒྲུབ་རྟགས་འབྲས་རྟགས་དང་རང་བཞིན་གྱི་རྟགས་གཉིས་ལ་སྦྱར་ནས་བཤད་ཀྱི་ཡིན་ཅེས་འོ་ལྟོས་པ་གྲུབ་པའི་དོན་ཏོ། དང་པོ་ལ་གཉིས། ཁྱབ་པ་འབྲེལ་བ་ལ་ལྟོས་པ་གྲུབ་པ་དང། ལྡོག་ཁྱབ་གྲུབ་པ་དང་རྗེས་ཁྱབ་གྲུབ་པ་ལ་འབྲེལ་བ་མ་ངེས་པར། རྗེས་ཁྱབ་དང་ལྡོག་ཁྱབ་གྲུབ་ས་མེད་པ་ཡིན་ཙང་འབྲེལ་བ་ལ་ལྟོས་པ་གྲུབ་པ། མི་ལྟོས་ན། ལྡོག་ཁྱབ་གྲུབ་པ་དང་རྗེས་ཁྱབ་དང་ལྡོག་ཁྱབ་གྲུབ་པ་ཅེས་པ་ལ་རྟགས་ཆོས་ཀྱི་འབྲེལ་བ་དེ་ལ་ལྟོས་མི་དགོས་ན་དེ་ནི་ཧ་ཅང་ཐལ་བའི་ཐལ་བ་དེ་ཡོང་གི་རེད། ཟླ་བ་དག་ཐལ་བའོ། དང་པོ་ནི། གཞན་དག་གིས་རྟགས་མི་མཐུན་ཕྱོགས་མཐའ་དག་ལ་མེད་ངེས་སུ་སྒྲུབ་པའི་ཟླ་བ། གཞན་དག་གིས་ཟེར་དུས་རྟགས་མི་མཐུན་ཕྱོགས་ལ་མ་མཐོང་ཙམ་གྱིས་ལྡོག་ཁྱབ་སྒྲུབ་པའི་དོན་ཡང་སློབ་དཔོན་དབང་ཕྱུག་སྡེ་དང་ཕྱི་རོལ་པ་དེ་ཚོ་ཨོ། རྟགས་མི་མཐུན་ཕྱོགས་མཐའ་དག་ལ་མེད་ངེས་སུ་སྒྲུབ་དགོས་ན། རྟགས་དེ་རྗེས་ཀྱི་ལྡོག་ཁྱབ་སྒྲུབ་པ་ལ་མི་མཐུན་ཕྱོགས་མཐའ་དག་ལ་མེད་ངེས་སུ་སྒྲུབ་དགོས་ན། མཐའ་ཡོད་ན། དེ་ལ་ཡོད་ན་དམིགས་སུ་རུང་བ་དང། འདོད་ན་མི་མཐུན་ཕྱོགས་མཐའ་དག་ཆོས་ཅན། དེ་ལ་ཡོད་ན་དམིགས་སུ་རུང། མི་མཐུན་ཕྱོགས་མཐའ་དག་ལ་མེད་ངེས་སུ་སྒྲུབ་པ་ལ་དེ་ལ་ཡོད་ན། དམིགས་རུང་ཡིན་དགོས་བྱེད་ཀྱི་རེད། དེ་ཡོད་ན་དེ་འདྲའི་ཕྱི་རྒོལ་དེ་ལ་ནི་མི་མཐུན་ཕྱོགས་མཐའ་དག་ཆོས་ཅན་རྟགས་དེ་ཁྱོད་ལ་མེད་དེ། ཡོད་ན་དམིགས་སུ་རུང་བ་ལས་མ་དམིགས་པའི་ཕྱིར་ཟེར་འོ་སྐད་ཆ་བཤད་དགོས་བྱེད་ཀྱི་རེད་དེ་ཡིན་ན། འོ་མི་མཐུན་ཕྱོགས་མཐའ་དག་ཆོས་ཅན་ཆོས་ཅན་གོ་ངོས་བཟུང་དགོས་བྱེད་ཀྱི་རེད། དེ་ཡིན་ན་མི་མཐུན་ཕྱོགས་མཐའ་དེ་ལྟ་ན་མི་མཐུན་ཕྱོགས་མཐའ་དག་ཕྱི་རྒོལ་གྱིས་གྲུབ་དགོས་པ་དེ་ནི་ཧ་ཅང་ཐལ་ལོ་དེ་ལྟ་ཐལ་འགྲོ་བ། དེས་ན་མ་མཐོང་བས་ལྡོག་ཁྱབ་གྲུབ་བོ་ཞེས་འདོད་པ་དེ་ད་ཡག་ཤོས་རེད་ཟེར་བ་འདུག་ཟེར་ནས་ཞེས་འདོད་པ་བཀག་རྒྱས་པར་བཀག་ནས། འདི་ནས་བཀག་པས་སྒྲུབ་པའི་དོན་ཅི་ཡིན་པ་འཆད་དོ། ད་འདི་བར་དུ་ལ་རྟགས་མི་མཐུན་ཕྱོགས་ལ་མ་མཐོང་ཙམ་གྱིས་ལྡོག་ཁྱབ་གྲུབ་པ་འདི་བར་དུ་བཀག་ཐུབ་ཀྱི་མི་འདུག། མི་འདུག་བ་ག་རེ་ཟེར་ན་དེས་ན་དུ་བ་ཧ་ཅང་ཐལ་ལོ། དེས་ན་མ་མཐོང་བས་ལྡོག་ཁྱབ་གྲུབ་བོ་ཞེས་འདོད་པ་རྒྱས་པར་བཀག་ནས། འདི་ནས་ཞེས་པ་འདི་ནས་ཟེར་དུས་ག་ནི། མེ་འབར་བ་མེ་མི་གང་ཡིན་དེ་ཁོ་ན། བདེན་རྫུན་མི་འགྲུབ་ཡིན་ནོ་ཞེས་ནི། ངོ་བོ་ཉིད་ངོ་བོ་ཉིད་ཟློག་པར་འགྱུར་བའམ་རྒྱུ་ཡིས་ནི། འབྲས་བུ་འཁྲུལ་པ་མེད་པའི་ཕྱིར། འོ་དེར་འདི་ནས་བཟུང་སྟེ་བཀག་པས་སྒྲུབ་པའི་དོན་འདི་བཤད་པ་ཡིན། བཀག་པས་སྒྲུབ་པའི་དོན་ཟེར་དུས་སང། རྟགས་མི་མཐུན་ཕྱོགས་ལ་མ་མཐོང་ཙམ་གྱིས་ལྡོག་ཁྱབ་གྲུབ་པ་གོ་ཕར་བཀག་མ་གཏོང་ན་གྲུབ་དོན་དུ་ཡོང་གི་མ་རེད་བ། གྲུབ་དོན་ཟེར་ཡག་གོ་ཁོ་བཀག་པ་ལ་བརྟེན་ནས་སུ་ཡོན་ཏན་གོ་གྲུབ་པར་ཕན་འདོགས་གོ་གྲུབ་པར་ཕན་འདོགས་གོ་འདི་ནས་བཟུང་གྲུབ་ཀྱི་འདུག་བ། འོ་དེ་དེས་ན་མ་མཐོང་ན་ལྡོག་ཁྱབ་གྲུབ་བོ་ཞེས་འདོད་པ་རྒྱས་པར་བཀག་ནས་འདི་ནས་བཀག་པས་སྒྲུབ་པའི་དོན་འདི་ཅི་ཡིན་པ་འཆད་དོ། ད་བཀག་པས་སྒྲུབ་པའི་དོན་གོ་ལ་གྲུབ་དོན་གོ་ལ་ག་རེ་འདུག་ཟེར་ན་ད་བཤད་མ་སྟེ་ཆོས་ཅན་དམིགས་བསལ་མེད་པ་ན་ལ་ཤེས་བྱ་ཐམས་ཅད་ཤེས་བྱ་ཆོས་ཅན་དུ་བཟུང་བ་བྱའོ། དམིགས་བསལ་ཡི་དྭགས་ཐལ་འགྱུར་དེ་རེ་བཀོད་དགོས་བྱུང་ན། ཤེས་བྱའི་དམིགས་བསལ་མེད་ན་ཆོས་ཤེས་བྱ་ཁོ་ན་བཟུང་བཞག་ན་འགྲིག་གི་རེད། རང་བཞིན་གྱི་རྟགས་ཡང་དག་ལ། རྟགས་དེ་ཡོད་ཙམ་དང་དེ་ཕྱིར་དེ་ཙམ་དང་འབྲེལ་བའི་ངོ་བོ་ཉིད་ངོ་ཉིད་ཐལ་བས། འོ་དེ་རེད། རང་བཞིན་གྱི་རྟགས་ཡང་དག་ལ། དེ་ཕྱིར་དེ་ཙམ་དང་འབྲེལ་བའི་དེ་ཀོ་དེ་བྱས། རྟགས་ལ་ཀོ་ཡི་བྱས་པ་ཀོ་བྱས། འོ། རང་བཞིན་གྱི་རྟགས་ཡང་དག་ལ། རྟགས་དེ་ཡོད་ཙམ་དང་རང་ཆས་སུ་ཁོ་རང་མཉམ་པོ་ལ་ག་རེ་ཡོང་གི་འདུག་ཟེར་ན་རྗེས་སུ་འབྲེལ་བ་ཅན་ལ་བསྒྲུབ་བྱའི་ཆོས་མི་རྟག་པ་ཀོ་སླེབས་ཡོང་གི་རེད་བ། ཨོ། འབྲེལ་བའི་ཡིན། ཆོས་ཀྱི་ངོ། ལོག་པའི་སྟོབས་ཀྱིས། ག་གི་ལ། བ་གའི་མི་མཐུན་ཕྱོགས་གོ་ལ། ད་ག་རེ་ཟེར་ན་ལྡོག་ཁྱབ་གྲུབ་པ་ལ་རྟགས་དེ་མི་མཐུན་ཕྱོགས་ལ་མེད་པ་དེ་གྲུབ་དགོས་པ་རེད་བ། མེད་པ་དེ་རྟོགས་དགོས་པ་རེད་བ། འོ་དེ་ཡོད་དུས་ད། རང་བཞིན་གྱི་རྟགས་ཡང་དག་ལ་རྟགས་དེ་ཡོད་ཙམ་དང། རྟགས་དེ་ཡོད་པ་དང་མཉམ་པོ་ལ་ཡོད་ཙམ་ཡིན་ན་ཁོ་རའི་མཉམ་པོ་ལ་སུ་ཡོང་གི་འདུག་ཟེར་ན། བསྒྲུབ་བྱའི་ཆོས་ལ་གང་གཟུང་བྱས་གོ་སླེབས་པ་རེད་ད་མི་རྟག་པ་སླེབས་པ་རེད། ད་གོ་ག་རེ་ཟེར་ན་བསྒྲུབ་བྱའི་ཆོས་གོ་གང་ལོག་ས་གོ་ལ་རྟགས་དེ་ལོག་པ་གོ་ཨོ་རྟོགས་པའི་སྟོབས་ཀྱིས། འོ་དེ་ནི། མི་མཐུན་ཕྱོགས་གོ་ལ་བསྒྲུབ་བྱའི་ཆོས་གོ་མེད་པའི་སྟོབས་ཀྱིས་རྟགས་དེ་མེད་པར་རྟོགས་པ་རེད། བསྒྲུབ་བྱའི་ཆོས་མེད་ས་གོ་ལ་རྟགས་དེ་མེད་པར་རྟོགས་ཡོང་དུས་ས། བྱས་པ་ལྟ་བུ་བྱས་ན་རྟག་པ་ལ་བྱས་པ་མེད་པར་རྟོགས་འགྲོ་བ། དེ་ཡིན་དུས་ས། རྟགས་མི་མཐུན་ཕྱོགས་ལ་མེད་པར་རྟོགས་འགྲོ་བ། ཡིན་ཏེ། འོ་ལོག་པའི་སྟོབས་ཀྱིས་རྟགས་ཀྱི་ངོ་བོ་ཉིད། རྟགས་ཀྱི་ངོ་བོ་ཉིད་ལྡོག་པར་འགྱུར་བ་ཡིན་ཏེ།

ཁེགས་པ་དེའི་ཕྱིར་རོ། ལྡོག་པར་འགྱུར་བའམ་ཟེར་ཡ་དེ་འགྱུར་བའམ་ཟེར་ཡ་དེ་ལྡོག་པར་འགྱུར་གི་རེད་ཟེར་ཡ་གོ་རེད་འམ་སྒྲས་རྒྱུ་ལོག་པ་ཡིན་ཟེར་ད་དེ་རང་བཞིན་གྱི་རྟགས་ལ་དེ་ཐོག་མར་སྒྲུབ་རྟགས་གཉིས་ལ་བསྟན་ཟེར་སོང་ང། དེ་ཐོག་མར་སྒྲུབ་རྟགས་གཉིས་ལ་བསྟན་ཟེར་ག་རེ། མི་མཐུན་ཕྱོགས་ལ་མ་མཐོང་ཙམ་གྱིས་ལྡོག་ཁྱབ་མི་གྲུབ་པ་བྱས་རྟགས་དེ་ལྡོག་ཁྱབ་གྲུབ་པ་ལ། རྟགས་དེ་མི་མཐུན་ཕྱོགས་ལ་མེད་པ་དེ་གྲུབ་དགོས་པ་དེ་སྒྲུབ་རྟགས་གཉིས་ལ་བཤད་པ་ཡིན་ད་དེ་ལྟར་རང་བཞིན་གྱི་རྟགས་ཡང་དག་ལ་བཤད། དེ་ཕྱིར་དེ་ཙམ་དང་འབྲེལ་བའི་ངོ་བོ་ཉིད་ཀྱིས་ངོ་བོ་ཉིད། རེད་བ། ལྡོག་པར་འགྱུར་བའམ་བྱས་རྒྱུ་ཡིས་ནི། འབྲས་བུ་འཁྲུལ་པ་མེད་པའི་ཕྱིར་ཟེར་ཏེ་ད་འབྲས་རྟགས་ལ་བཤད་རྒྱུ་ཡིན་པ་རེད། ད་ག་རེ་ཟེར་ན་རྒྱུ་དེ་ལྡོག་པའི་སྟོབས་ཀྱིས་རྒྱུ་དེ་ག་བར་ལྡོག་གི་འདུག་ན་ཡང། དེ་ལྡོག་ས་ཁོ་ལ་འབྲས་བུ་དེ་ཡང་རྟགས་འབྲས་བུ་དེ་ཡང་ལྡོག་དགོས་པ་རེད་ལྡོག་དགོས་ཏེ་འབྲས་བུ་དེ་རྒྱུ་ལ་མི་འཁྲུལ་བའི་ཕྱིར་རྒྱུ་གང་འགྲོ་ས་ཁོ་ལ་འབྲས་བུ་ཀོ་འགྲོ། རྒྱུ་གང་མེད་ས་ཁོ་ལ་འབྲས་བུ་དེ་མེད་པ་ཅན་འབྲས་བུ་རྒྱུ་ལ་འཁྲུལ་བ་མེད་པས་ཞེས་སོགས་ཏེ་འམ་སྒྲ་དེ་གིས་ད་འབྲས་རྟགས་ལའོ། རྟགས་མི་མཐུན་ཕྱོགས་ལ་མེད་པ་རྟོགས་དགོས་པ་དེ་སྒྲུབ་པ་ཡིན་ཙང་ཐོག་མར་སྒྲུབ་རྟགས་གཉིས་ལ་བཤད་པ་ཡིན་པ་རེད།

ད་ལྡོག་ཁྱབ་གྲུབ་ས་ལ་འབྲེལ་མེད་འདོད་མི་དེ་ཚོ་ཡོད་རེད་བ། མི་མཐུན་ཕྱོགས་ལ་མ་མཐོང་ཙམ་ལྡོག་ཁྱབ་གྲུབ་པ་ལ་སྐྱོན་མང་པོ་ཞིག་བསྟན་ས་རེད་བ་འདུག་ཟེར། འམ་སྒྲས་ད་རྒྱུ་ལོག་པའི་སྟོབས་ཀྱིས་ནི་ངེས་པར་འབྲས་བུ་ལྡོག་པར་བྱེད་དེ་འབྲས་བུ་རྒྱུ་ལ་འཁྲུལ་བ་མེད་པའི་ཕྱིར་རོ་ས་དེ་ཐོག་མར་སྒྲུབ་རྟགས་གཉིས་ལ་མཁས་པ་དེ་བྱེད་རེད་ད་ཁྱོད་གསར་བརྗེ་ཞུ་བ་གར་བྱེད་ས་ཐོག་མར་སྒྲུབ་རྟགས་གཉིས་ལ་བསྟན་པ་ཞིག་ཞུ་གསུངས་ཤིག་ཐོག་མར་དེ་སྒྲུབ་རྟགས་གཉིས་ལ་བསྟན་ནས་གྲུབ་པ་དོན་ལྡོག་ཤེས།